ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ། ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི། ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི། རེ་ལྡིའོ་ནང་ནས་མི་མང།

དོན་ལ་མང་པོ་ཧ་གོ་ཡོད་པ་རེད། མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ལྡིའོ་ནས་མི་མང་ཚང་མས་ཀྱི་བར་ལ་གསན།

འཛམ་བུ་གླིང་ལ་བཞུགས་མཁན་གྱི་ཡབ་ཡེ་ཤུ། སངས་རྒྱས་ཞིང་ཁམས་ལ་བཞུགས་མཁན་གྱི་ཡབ་ཡེ་ཤུ། ཁྱོད་འགྲོ་སྟངས་ཀྱི་དོན་ལ་བཞུགས་མཁན་གྱི་ཡབ་ཡེ་ཤུ། ཁྱོད་ཨ་ཕ་མ་ན་ཁྱོད་ཡིན་ཁྱོད་རྒྱལ་པོ་མ་ན་ཁྱོད་ཡིན་ཁྱོད་འགྲོ་སྟངས་ཀྱི་དང་ཨང་དང་པོ་གི་མི་མི་ཁྱོད་ཡིན་པ་རེད་ཁྱོད་ཀྱིས་ང་ལ་བསམ་བློ་མང་པོ་བཏང་རོགས་གནང་རྗེས་ངས་གི་འདི་མི་མང་གི་ཚང་མས་གི་བར་ལ་ང་འདི་བཀའ་སློབ་དང་པོ་ཁྱེར་ནས་ང་འོང་བའི་གི་སྐབས་ལ།

དེ་རིང་གི་ལས་རིམ་གྱི་འགྲོ་སྟངས་དཀོན་མཆོག་གི་དོན་ལ་ཕུལ་མཁན་གྱི་སྐབས་ལ་ང་ཡང་མི་མང་ཚང་མས་ཀྱི་བར་ལ་བཀའ་སློབ་ཅིག་ཞུ་ཡིན་ནོ། ད་དེ་རིང་གི་འདི་གི་བཀའ་སློབ་དེ་མི་མང་ཚང་མའི་བར་ལ་ང་འགྲོ་གི་སྐབས་ལ། འོ་རང་གི། དཀོན་མཆོག་ལ་དཀོན་མཆོག་གི་མདུན་ལ་འོ་རང་གཙང་མ་འགྲོ་དགོས་གི་ཡིན་ནོ་ཞེས། དེ་སེམས་པ་གཅིག་གཙང་མ་ག་ལེར་ཆོ་ཡོང་བ་མ་རེད་ཞེས་ཡང་སེམས་པ་དེ་གཙང་མ་དང་གཟུགས་པོ་གཙང་མ་དང་འགྲོ་སྟངས་གཙང་མ་དང་སྡོད་སྟངས་གཙང་མ་ཅི་ཐམས་ཅད་གི་ལ་ལ་ཆུའི་ནང་ལ་ཞུགས་ནས་འོ་རང་བབ་ཏིས་མ་ལེན་དགོས་གི་ཡོད་དེ་ཞེས། དེ་བབ་ཏིས་མ་ཟེར་མཁན་དེ་ཅི་ཡིན་མ་ཟེར་མ་ན། དང་པོ་གདོང་ནས་འོ་རང་ཡང་གཞན་དག་གི་རྒྱ་ལས་འོང་རྒྱུ་མི་ཡིན་པ་རེད། འོ་རང་གཞན་དག་རྒྱ་ལས་མི་འོང་པའི་མི་དེ་ཆུ་ལ་སྦངས་ནས་དེ་ནས་དཀོན་མཆོག་གི་སྨོན་ལམ་ཞུ་གོ་གི་ཡིན་ནོ་ཞེས་འདིའི་སྨོན་ལམ་ཞུ་ཁུག་ན་དེ་ནས་འོ་རང་གཙང་མ་གཙང་རྐྱང་འགྲོ་གི་ཡིན་ན་གཙང་པ་གཙང་རྐྱང་གི་ཐོག་ནས་དེ་ནས་དཀོན་མཆོག་གི་འོ་རང་ལ་ཡང་ཅི་ཐམས་ཅད་བཞལ་ཚོད་ཡོད་མིན་པའི་ཁ་ཅིག་ར་ང་ཡེ་ཤུ་གི་མི་ཡིན། ང་ཡེ་ཤུ་གི་དོན་ལ་འགྲོ་གི་ཡོད། ང་ཡེ་ཤུ་གི་ལས་ཀ་བྱེད་གི་ཡོད་མེད་དེ་ཆོ་ཡོང་ང་མ་རེད། དེ་ནས་འོ་རང་སེམས་པ་དང་གཟུགས་པོ་དང། ཅི་རིག་པ་དང་ཅི་ཐམས་ཅད་དེ་དཀོན་མཆོག་གི་འགྲོ་སྟངས་གི་ཐོག་ལ་འགྲོ་དགོས་གི་ཡོད་མེད་དེ Bible ནང་ལ་གསུངས་གནང་དེ་ཡོད་དོ་ཞེས་དེ་གི་ལས་རིམ་ལ་མི་མང་ཚང་མ་ཡང་སྐྱབས་བཅོལ་ནས་འགྲོ་དགོས་གི་ཡོད།

འདི་གི་བབ་ཏིས་མ་ལེན་ཚར་ནས་དེ་ནས་རྫུན་རྒྱབ་ནས་ཕ་སྒྲ་བཤད་ནས་ཡང་གཞན་དག་གི་དགོན་པ་དང། གཞན་དག་གི་ཆོས་ཀྱི་སྐལ་དང་དེ་རུ་བྱས་ན་དེ་ནི་ཆོ་ཡོང་ང་མ་རེད་ཞེས་ཡང་དེ་ནས་འོང་ཟིན་ན་དེ། འདི་གི་ཆོས་ལུགས་ལ་སླེབ་ཟིན་ན་འདི་གི་ཆོས་ཀྱི་འགྲོ་སྟངས་སིལ་རྐྱང་རྐྱང་ཅིག་བྱས་དགོས་ཀྱི་ཡོད་མེད་དེ་སངས་རྒྱས་ཀྱི་གསུངས་གནང་དེ་ཡོད་དོ་ཞེས་འོ་དེ་གི་དཀོན་མཆོག་གི་གསུངས་གནང་དེ་ཡོད་ཞེས་ང།

དེ་ནི་ང་དེ་རིང་ལ་ཧ་ལ་གཙང་མ་གཙང་རྐྱང་ཡིན་ནོ་ཞེས་ང་དེ་རིང་ཆོས་ཀྱི་ཐོག་ལ་འོངས་པ་ཡིན་ནོ་ཞེས་ཨེ་ང་དེ་རིང་ཡབ་ཡེ་ཤུ་གི་དོན་ལ་འོངས་པ་ཡིན་ནོ་ཞེས་སྨྲས་ཏེ་འོ་དེ་འོ་རང་གིས་འོ་དེ་བྱས་ནས་དེ་ནི་ཡང་ཕེབས་རོགས་གནང། གནང་རོགས་གནང་ཞེས་མི་མང་ཚང་མ་ལ་ང་དེ་རིང་གི་འདི་གི་ལས་རིམ་བབ་ཏིས་མའི་གི་དོན་ལ་ཁྱེད་མི་མང་ཚང་མ་ལ་ཕུལ་ནས་ཡང་དེ་རིང་གི་དུས་ཚོད་འདི་ཡང་རྫོགས་སོང། འདི་དུས་ཚོད་འདི་རྫོགས་སྐབས་ལ་ནང་པར་ཡང་སང་ཉིན་ང་ཡང། འདིའི་གི་ལས་རིམ་དང་ལས་རིམ་ཡག་པོ་ཡག་པོ་ཡང་ཁྱེར་ནས་ཡང་མི་མང་ཚང་མའི་གི་བར་དུ་ང་སླེབས་གི་ཡིན་ནོ་ཞེས་དེ་དུས་ཚོད་ལ་ཡང་མི་མང་ཚང་མས་དེ་རེ་ཌི་ཡོ་དེ་ཡང་ཁ་ཕྱེ་དེ་ཉན་རོགས་གནང་གསན་རོགས་གནང་མེད་ལས་ང་ཞུ་གི་ཡིན་ནོ་ཞེས་དེ་རིང་གི་དེ་ལས་རིམ་གི་ནང་ཐོག་ནས་ང་མི་མང་ཚང་མའི་གི་བར་ལས་ཡང།

ང་འོང་གི་ཡིན་ནོ་ཐུགས་རྗེ་ཆེ་ཞུ་གི་ཡིན་ནི། དེས་ཨ་ས་ཀོ་བ་ནི་རེ་ཌི་ཡོ་གི་ཚོགས་པའི་གི་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ། མེད་དེ་ང་བཀྲ་ཤིས་བདེ་ལེགས། ཨ་མེན།

ནི་གོ་སྐྱིད་པོ་ཚོ་རེད། དེའི་ཐོག་ནས་ང་དེ་རིང་གི་འདི་གི་ཆུ་གི་འགྲོ་སྟངས་ཀྱི་ཐོག་ལ་ང་མི་མང་ཚང་མ་ལ་འདི་རེ་དྲུག་གི་བར་ལ་མི་ལ་ཕྱག་གནང་དང་བྲེལ་ངང་དེ་ནི་ཧམ་པ་ཧམ་འཛུམ་གྱིས་མ་དཔེ་བླངས་མེད་དེ་འདི་ཞུས་ནས་ང་དགུང་སེང་ཞུ་བ་ཡིན་ནོ་ཞེས།

གཞན་དང་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།